བཀྲ་ཤིས་བདེ་ལེགས། འདི་ཨ་རིའི་རླུང་འཕྲིན་ཁང་གི་དྲ་ངོས་གླེང་མོལ་ལས་རིམ་ཡིན་ང་ལས་རིམ་གཙོ་སྐྱོང་ཞུ་མཁན་བསྟན་འཛིན་ནོར་གཡང་ཡིན། དེ་རིང་གི་ལས་རིམ་ནང་དམིགས་བསལ་བོད་ཀྱི་རོལ་དབྱངས་མཁས་པ། དེ་བཞིན་ཆོས་ཕྱོགས་དང་སྒོམ་ཉམས་ལེན་གྱི་རོལ་དབྱངས་གསར་གཏོད་གནང་མཁན་ངག་དབང་མཁས་མཆོག་ལགས་ལ་གནས་འདྲི་ཞུ་གི་ཡིན། སྤྱིར་རྒྱལ་སྤྱིའི་སྤྱི་ཚོགས་ནང་རོལ་དབྱངས་དེ་བོད་མིའི་སྐད་གྲགས་ཡོད་པ་ཉུང་ཤས་ནང་ནས་རོལ་དབྱངས་ཀྱི་སྒྱུ་རྩལ་བ་སྐད་གྲགས་ཆེ་ཤོས་ཤིག་ཡིན། ཁོང་གི་རོལ་དབྱངས་ནི་སྲོལ་རྒྱུན་བོད་ཀྱི་གླིང་བུ་དང་དུང་ཆེན་ལྟ་བུར་གཞི་བཅོལ་བ་ཡིན་པ་དང་རོལ་དབྱངས་ཀྱི་སྒྲ་གདངས་ནི་དེང་དུས་ཀྱི་སྒྲ་གདངས་ཡིན་པས་དགའ་མོས་གནང་མཁན་མང་པོ་ཞིག་རག་ཡོད། ད་དེ་རིང་གི་ལས་རིམ་ནང་ངག་དབང་མཁས་མཆོག་ལགས་ལ་ཁོང་གི་མི་ཚེ་དང་ཕྱག་ལས་སོགས་ཀྱི་སྐོར་ལ་བཀའ་མོལ་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ངག་དབང་མཁས་མཆོག་ལགས།
བཀྲ་ཤིས་བདེ་ལེགས་བསྟན་འཛིན་ནོར་གཡང་ལགས། ངག་དབང་མཁས་མཆོག་ལགས་ང་ཚོའི་ལས་རིམ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི་ད་ཐོག་མ་དེ་ཅིག་ངག་དབང་མཁས་མཆོག་ལགས་ཁྱེད་རང་ཅིག་རོལ་དབྱངས་མཁས་པ་ཡིན་པ་ང་ཚོའི་ལས་རིམ་གཟིགས་མཁན་མང་པོས་མཁྱེན་གྱི་རེད་ཁྱེད་རང་གིས་ད་ད་བར་དུ་ཅིག་འཁོར་ཐག་ག་ཚོད་འདོན་སྤེལ་གནང་ཡོད་པ་ཡིན་ན་ཨ་ནི་ཁྱེད་རང་གིས་ཅིག་རོལ་དབྱངས་ཀྱི་འཁོར་ཐག་དེ་ཚོ་ཉོ་སྒྲུབ་གནང་མཁན་ག་ཚོད་བྱུང་པ་ཡིན་ན། འཁོར་ཐག

རྗེས་ཁོ་རང་གི་རྩ་ནས་ངེད་ཀྱིས་ཁོ་རང་ང་ལ་ལམ་རིམ་དཔེ་ཆ་དེ་ངོ་སྤྲོད་བྱས་རང་དབང་ཚགས་པར་ཟེར་གྱི་ཡོད་རེད་དེ་དུས་ཞི་བསིལ་བདུད་རྩིའི་ཆོས་ཟེར་གྱི་ལེ་ཚན་ཅིག་ཡོད་དེའི་ནང་ལ་ཡ། ཨེ་ངས་ཀུན་བཟང་བླ་མའི་ཞལ་ལུང་དེ་ནས་ཀློག་ཨེ་ལམ་རིམ་ཕྱག་དཔེ་ཅིག་ཀློག་འདུག་ཅེས་བྱས་ཨེ་ངའི་སེམས་པ་འགྱུར་བ་ཕྱིན་བྱས་ནས་ངང་ཚང་བར་བྱས་ཀྱི། བསམ་བློ་ཞིབ་པོ་ཅིག་འཁོར་བྱས་ནས་འདུག་ཟིན་ནས་དུ་ཆགས་པ་རེད། ལགས་སོ། ཨ་ནི་ངག་དབང་མཁས་མཆོག་ལགས་ད་ཁྱེད་རང་ཆུང་དུས་གཅིག་སློབ་གྲྭ་ཕེབས་པ་རེད་དེ་ནས་ཡང་ཁྱེད་རང་གཅིག་ལོ་མང་པོ་གྲྭ་པ་གནང་ནས་བཞུགས་ཤག་དེ་ནས་མཚམས་ལ་བཞུགས་ད་དེ་འདྲའི་གཅིག་མི་ཚེ་གཅིག་ནམ་རྒྱུན་གཅིག་དང་མི་འདྲ་བ་འདྲ་བོ་ཆགས་ཀྱི་འདུག་ཨ་ནི་ཁྱེད་རང་གཞས་ལ་ཡང་ག་འདྲའི་འདྲ་བོ་ཅིག་འགོ་ཚུགས་པ་ཡིན་ན་གཞས་ད་ག་རེ་ད་རོལ་དབྱངས་དང་དེ་འདྲའི་ཐོག་ལ་ཁྱེད་རང་གི་གཅིག་ཐོག་མར་འགོ་འཛུགས་གནང་ཡག་དེ། སྤྱིར་བཏང་ང་ཆུང་དུས་སྒང་ལ་ཡང་གླིང་བུ་བཏང་གི་ཡོད་རེད་ང་ཚོའི་གི་སློབ་གྲྭའི་གི་རུ་སྒྲིག་གི་གླིང་བུ་བཏང་ཡག་ཅིག་ཡོད་རེད་ད་དེ་འདྲས་ཏོག་ཙམ་བཏང་བ་རེད་ཨེ་ནི་དེ་མིན་མ་གཏོགས་རྩ་བའི་གི་ང་རང་རང་སོ་སོ་གི་ཚོར་བ་དོན་བྱས་ནས་ཅིག་ཚོར་བ་གང་བྱུང་བ་དེ་འདྲས་ཅིག་ཐོག་ནས་རོལ་ཆ་རྩེ་བསྡད་ཅིག་དེ་འདྲས་ལ་རང་བཞིན་གི་ཆུང་ཆུང་ནས་དགའ་བོ་ཅིག་ཆགས་སོང་ཨེ་ནི་དེ་འདྲས་བྱས་ཨེ་ནི་གཞུག་གུ་ལ་ཡ་ཨོ་སི་ཏྲེ་ལི་ཡ་ཕྱིན་པ་རེད་པ

ཨ་ལེ་ལེ། ཨ་ནི་ད་ངག་དབང་མཁས་མཆོག་ལགས་ཁྱེད་རང་གིས་ཅིག་སྔན་མ་ཆུང་དུས་ནས་གླིང་བུ་བཏང་དུས་ཅིག་ཁྱེད་རང་ཚོར་བ་ཅིག་ཅིག་ཡར་དོན་ཡག་དང་འདི་འདྲའི་ཐོག་ལ་ཅིག་གླིང་བུ་འདི་འདྲའི་བཏང་གནང་གི་ཡོད་གསུང་གི་འདུག་ད་དེ་རིང་སང་ཁྱེད་རང་གི་རོལ་དབྱངས་འདི་ཚོ་དངོས་གནས་མི་མང་པོ་ཅིག་ལ་ཅིག་སེམས་པ་བདེ་སྐྱིད་ཡོང་བའི་ད་བློ་བདེ་བོ་ཡོང་བའི་ད་ཡང་ཅིག་ན་ཚ་འདི་འདྲའི་ཡོད་པ་ཡིན་ན་ཁྱེད་རང་གི་རོལ་དབྱངས་ཉན་ཡག་ད་འདི་འདྲའི་མང་པོ་ཅིག་འདྲའི་གོ་ལིག་ལ་ད་འདི་འདྲའི་སྣང་བརྙན་མང་པོ་འདུག་ཨ་ནི་ཁྱེད་རང་གིས་ད། ད་ལྟ་སྡིངས་ཆའི་སྒང་ལ་ད་ཐེངས་མ་དང་པོ་དེའི་རོལ་དབྱངས་ཁྱེད་རང་གླིང་བུ་བཏང་གནང་རེད་འདིའི་རྗེས་ནས་ཅིག་མུ་མཐུད་ནས་ད་ཁྱེད་རང་གིས་ཅིག་རོལ་དབྱངས་བཏང་དུས་ཨ་ནི་ཅིག་བསམ་བློ་ག་འདྲས་ར་ཅིག་བཏང་ནས་ཁྱེད་རང་གི་གླིང་བུ་ཡིན་ནའི་རེད་ད་ཅིག་རོལ་ཆ་གཞན་པ་དེ་ཚོ་ག་འདྲས་ར་ཅིག་ཁྱེར་ནས་ཁྱེད་རང་བཏང་གནང་གི་ཡོད་པ་ན། ལགས་སོ། ད་དེའི་སྤྱིར་བཏང་སྒྲ་འཛིན་འཁོར་ལོ་བཅུག་སའི་གི་ས་ཆའི་ནང་སྒྲ་འཛིན་འཁོར་ལོ་བཅུག་གི་ཡིན་ན་འདྲ། ཡང་ན་ནི་དངོས་སུ་མི་མང་གི་མདུན་ལ་རྩེད་ཡིན་ན་འདྲ། གང་ལྟར་ཡིན་ནའི་གལ་ཆེ་ཤོས་དེ་ངས་གིས་ག་རེ་བྱེད་ཐུབ་ལྟ་གི་ཡོད་ཟེར་ན་ཀུན་སློང་དེ་བཅོས་ནས། ཀུན་སློང་དེ་ང་པེ་ཤག་བཟོ་ཐུབ་ན་སྐད་གྲགས་བྱུང་ན་བསམ་བསམ་གིས་དེ་འདྲས་ཀྱི་བསམ་བློ་མ་བཏང་བ་བྱས། གཅིག་ངས་སེམས་ཅན་ལ་ཕན་པ་ཅིག་བྱེད་ཐུབ་ན་བསམ་བསམ་དང། བོད་སྤྱི་པའི་རྩ་དོན་ལ་ཕན་པ་ཅིག་གི་རོལ་ཆ་ཞིག་བཏང་ཐུབ་ན་བསམ་བསམ་གིས་ད་ཀུན་སློང་དེ་གཞན་ཕན་དང་འབྲེལ་བའི་ཀུན་སློང་ག་ཚོད་ཀྱིས་བཅོས་ཐུབ་ཐུབ་ཅིག་བཅོས་ཡས་དེ་གལ་ཆེ་ཤོས་དེ་གཅིག་དེ་དེ་བསམ་བློ་བཏང་གི་ཡོད། གཞན་དག་དེ། གཅིག་དེ། བླ་མ་དཀོན་མཆོག་གི་བྱིན་རླབས་ཞུས། རྒྱལ་བ་རིན་པོ་ཆེ་གི་བྱིན་རླབས་ཞུས། ད་དེ་འདྲས་ཀྱི་བྱིན་རླབས་ཞུ་ཡས་དེ་གལ་ཆེན་པོ་ཞེ་པོ་ཅིག་བརྩི་གི་ཡོད། ད་དེ་འདྲས་དེ་འདྲས་ར་ཅིག་རེད། ད་མཚམས་འདི་ནས་ངག་དབང་མཁས་མཆོག་ལགས་ཁྱེད་རང་གི་རོལ་དབྱངས་ཀྱི་དུམ་བུ་གཅིག་གཤམ་དུ་སྙན་སྒྲོན་ཞུ་གི་ཡིན།

རྣམ་པ་ཚོས་གོང་དུ་གཟིགས་པ་འདི་ངག་དབང་མཁས་མཆོག་ལགས་ཀྱིས་གླིང་བུའི་རོལ་དབྱངས་བཏང་གནང་བའི་དུམ་བུ་གཅིག་ཡིན། ད་ངག་དབང་མཁས་མཆོག་ལགས་ཅིག་གཞས་འདི་ཉན་ཡོང་དུས་ང་རང་ཡིན་པ་ཡིན་ནའི་ཅིག་ཅིག་ད་ག་རེ་ཟེར་དགོས་རེད་ད་ང་རང་ཅིག་བོད་ཕ་ཡུལ་བོད་མཐོང་མྱོང་མེད་པ་ཡིན་ནའི་ཅིག་བོད་ཀྱི་ཡུལ་ལྗོངས་འདི་འདྲས་ཅིག་སེམས་པ་ལ་ཤར་སླེབ་ཡ་ད་ཅིག་བློ་ཅིག་ཅིག་ག་རེ་ཟེར་དགོས་རེད་ད་དབྱིན་ཇི་ནང་ལ relax ཟེར་གི་འདུག་བ་འདི་འདྲའི་འདི་འདྲའི་གི་ཚོར་སྣང་ཡོང་བའི་ད་འདི་འདྲའི་ར་ཅིག་ཅིག་འདྲའི་ཚོར་སྣང་ཤུགས་ཆེན་པོ་ཡོང་གི་འདུག་ཨ་ནི་ཁྱེད་རང་ཡིན་པ་ཡིན་ན་ཁྱེད་རང་གི་གཞས་ཅིག་མང་པོ་ཡུལ་གྲུ་མང་པོ་ཁག་ལ་ད་ཁྱེད་རང་གི་སྐོར་སྐྱོད་གནང་ག་དེ་རེད་ཨ་ནི་མི་ས་ཡ་མང་པོའི་ཁྱེད་རང་གི་གཞས་ཉན་གནང་གི་ཡོད་རེད་ཨ་ནི་ཁོང་ཚོའི་གི་ཅིག་ཚོར་སྣང་ག་འདྲའི་ཡོང་གི་ཡོད་བ་འདི་འདྲའི་ཁྱེད་རང་ལ་ཅིག་གསུང་མཁན་འདི་འདྲའི་ག་རེ་རེ་གསུང་གི་འདུག་གསུང་མཁན་བྱུང་ཡོད་པ་ཡིན་ན་འདི་འདྲའི།
ཁྱེད་རང་གསུང་ནང་བཞིན་མི་མང་པོ་གཅིག་གིས་ངའི་རོལ་ཆ་དེ་ཉན་ཡོང་དུས་བོད་ཀྱི་སྣང་བ་ཤར་གི་འདུག་བོད་ཀྱི་གངས་རི་དང་ཡུལ་ལྗོངས་ཀྱི་སྣང་བ་ཤར་གི་འདུག་ལབ་མཁན་དེ་ཤུགས་ཆེ་ཤོས་ཅིག་རེད། ཨེ་ནི་དེ་མ་ཡིན་པར་སྤྱིར་བཏང་གི་ངའི་རོལ་ཆ་དེ་ག་ཚོད་ཐུབ་ཐུབ་གིས་ཅིག་དེང་སང་གི་མི་དེ་བྲེལ་བ་ཚ་བོ་དང་ཟིང་ཆ་ཚ་བོ་ཞེ་པོ་ཅིག་ཡིན་པའི་གི་དུས་རབས་ཅིག་ཡིན་དུས་དེ་ལ་ཡང་སེམས་ཞི་བདེ་བབས

དེ་འདྲ་བཏང་དགོས་དུས་ག་འདྲ་རེ་གནང་གི་ཡོད་པ་ན་ཁྱེད་རང། དེའི་རྩིས་གཞི་དེ་ང་ལ་དཀའ་ངལ་ཏན་ཏན་ཡོད་རེད་ག་ཡིན་ཟེར་ན་མང་ཆེ་བ་བརྒྱ་ཆ་དགུ་བཅུའི་ཚོད་དེ་ཕལ་ཆེར་ངས་བཏང་འདུག་མ་རེད། དེ་མ་ཚད་པའི་ང་རང་བཏང་ཞེས་པ་དེ་འདྲས་ང་རང་མཚམས་མཚམས་ལ་སྙན་པོ་ཞེ་དྲག་ཡོང་དུས་ཨ་ཙི་ཁྱད་མཚར་རེད་ཨ་ངས་དེ་གཞས་དེ་བཏང་ནི་ཤེས་ཀྱི་མེད་ངས་བཏང་ནི་བཏང་པ་རེད་དེ་སྒྲ་འཛིན་འཁོར་ལོའི་ནང་བཅུག་བཞག་ཡོད་རེད་བ་བྱས་ཙང་དེ་འདྲས་ཀྱི་ཚོར་བ་ཡོང་གི་འདུག་ད་ཡིན་ནའི་ངས་ཀྱི་ཡང་གཞས་ཁ་ཤས་ཅིག

གི་ཅིག་འདེམས་རྒྱུའི་ནང་ཡང་རེད་དེ་འདྲའི་ད་ཨ་རིའི་ནང་ལ་སྐད་གྲགས་ཆེ་བ་ད་བིལ་བོརདས་དེ་འདྲའི་ནང་ལ་ཁྱེད་རང་གི་འཁོར་ཐག་དེ་ཚོ་ཅིག་ད་བིལ་བོརདས་ད་ཨ་རིའི་ནང་ལ་སྐད་གྲགས་ཆེ་ཤོས་དགུ་པ་ཕུལ་བྱུང་གི་གསོལ་རས་དེ་འདྲའི་ཨེ་འདྲིར་མང་པོ་ཅིག་ཐོབ་ཀྱི་ཡོང་དུས་ཁྱེད་རང་ཚོར་བ་ག་འདྲ་རེ་བྱུང་གི་ཡོད་ན་ཁྱེད་རང་བོད་པ་ཡིན་པའི་ཆ་ནས་ཅིག་དེ་འདྲའི་བྱ་དགའ་གསོལ་རས་རྒྱལ་སྤྱིའི་ནང་ལ་དངོས་གནས་སྐད་གྲགས་ཡོད་པའི་བྱ་དགའ་གསོལ་རས་མང་པོ་ཡོང་དུས་ཅིག་ཚོར་སྣང་ག་འདྲ་རེ་བྱུང་གི་འདུག།
ལགས་སོ། ངས་འདི་ཞུ་ཆོག་པ་གཅིག་ད་ལྟ་བློ་བཟང་དབང་རྒྱལ་ལགས་ཀྱིས་བོད་པའི་རྟགས་མ་གཅིག་ང་ལ་གནང་སོང། ཨེནི་བལ་ཡུལ་དང་རྒྱ་གར་ན་ནིང་རྒྱ་གར་ནས་ང་རྟགས་མ་གཅིག་རག་པ་རེད་རྒྱ་གར་གྱི་ད་ལྟ་སྲིད་འཛིན Abdul Kalam ཞུ་མཁན་ཁོ་རང་ང་ལ་ཡང་རྟགས་མ་གནང་པ་རེད། ཨེ་ད་དེ་འདྲས་ཀྱི་ཨ་རི་ལས།

ང་ལ་རྔན་པ་སྤྲད་པ་རེད་ཁོ་རང་ཚོས་བཟོས། ཨེ་ནི། དེ་ག་ནང་བཞིན་གྱི་ད་མུ་མཐུད་ནས་སྐོར་སྐྱོད་བྱེད་ཡས་དང་ད་ལྟ། སྐུ་ངོ་བསྟན་འཛིན་རྣམ་རྒྱལ་བཀྲས་མཐོང་ལགས་ཀྱིས་ཏཱ་ལའི་བླ་མ Foundation ཞེས་བྱས་རྒྱལ་བ་རིན་པོ་ཆེ་གི་ཐེབས་རྩ་ཟེར་བྱས་ཀྱི་ཚོགས་པ་ཅིག་ཡོད་རེད་དེ་ལ་ཡང་བཅར་ཡས་ཡིན་དེ་ག་ནང་བཞིན་གྱི་མུ་མཐུད་ནས་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་ས་ས་ཆ་ཁ་ཤས་རང་ཨ་རིའི་ནང་དང་མེག་སི་ཀོ་བཅས་ནས་ཁོ་ཚོས་ང་ཡར་ཤོག་ཟེར་གྱི་འདུག་དེ་འདྲའི་བྱས་ནས་མུ་མཐུད་ནས་འགྲོ་ཡས་ཡིན་ད། ན་ནིང་ནས་བཟུང་སྟེ་ང་སྐོར་སྐྱོད་བཅས་ཤུགས་ཆེར་བཏང་པ་ཡིན་ད། ད་ལོ་མུ་མཐུད་ནས་བྱས་དང་བྱེད་བཞིན་པ་ཡིན། དེ་འདྲའི་འདྲ་པོ་ཅིག་རེད།
དེ་རིང་ང་ཚོས་བཅར་འདྲི་ཞུ་ས་ནི་ཡོངས་གྲགས་སུ་སྐད་གྲགས་ཡོད་པའི་རོལ་དབྱངས་མཁས་པ་ངག་དབང་མཁས་མཆོག་ལགས་ཡིན། ངག་དབང་མཁས་མཆོག་ལགས་དེ་རིང་ང་ཚོའི་ལས་རིམ་ཕེབས་པར་ཐུགས་རྗེ་ཆེ་ཞུ་དགོས་ཀྱི་ཡིན། ཁྱེད་རང་གིས་ད་མ་འོངས་པར་མཛད་བྱ་མང་པོ་འདུག་མཛད་བྱ་ཚང་མ་ལོ་གཅིག་ལམ་ལྷོང་ཡོང་བའི་ང་ཚོས་རེ་བ་བྱེད་ཀྱི་ཡིན། རྣམ་པ་ཚོས་དེ་རིང་གི་གླེང་མོལ་ལས་རིམ་གཟིགས་པར་ཐུགས་རྗེ་ཆེ་ང་ཚོའི་ལས་རིམ་རྗེས་མ་གཟིགས་རྒྱུ་མ་བརྗེད་པ་གནང་རོགས་གནང་ཐུགས་རྗེ་ཆེ།